བར་དུ་ཚོང་སྒྱུར་ཟེར་བ་ར་གར་སོང་དེ་འདྲའི་རེ་བྱས་བྱས་ནས་ཅིག་བྱས་པ་ཡིན་པ་འདྲ་འདི་ང་རས་འདི་སྐབས་དེ་ར་ནས་ཁུ་བསྐྱོད་བཞིན་ཤེས་ཡས་མ་བྱུང་བར་སྐབས་ཅིག་ནས་ནི་ངས་ཅིག་གར་སོང་ལབ་ཤག་དེ་ཚོ་མང་པོ་ཅིག་ཁེབས་ཡོད་རེད་ས་ཆ་མང་པོ་ཅིག་སླེབས་ཡོད་རེད་ཟེར་བཞིན་སྐད་ཆ་ཅིག་གནས་ཚུལ་ཅིག་གོ་སོང་ཨ་ནི་བར་དུ་དྲི་ཞིབ་བྱས་དུས་རྩ་བ་ཕལ་ཆེར་ད་ག་རང་ཅིག་བྱུང་བ་ཡིན་པ་འདྲ་འདི་ངས་བསམ་པ་ལ་ད་གང་འདྲ་ད་དེ་ཉིད་དེ་ཕན་ཐོགས་ཡོད་པ་རྩ་ནས་བྱུང་ཡོད་མོད་དོན་དག་མེད་པས་མ་བརྟགས་རྒྱུན་འབྱམས་སོར་བཞི་མ་གཏོགས་ཕན་ཐོགས་རྩ་ནས་བྱུང་ཡོད་མོད་ལ་བསམ་བཞིན་སེམས་ཀྱི་ནང་ལ་སེམས་འཚབ་རེ་བྱུང་འདི་ཁོ་ནས་ང་ཚོ་ཁོ་ཚོ་ཁ་ཤས་ལ་ད་ཚུར་འུར་འུར་བཞིན་ཚུར་བསྡུ་ཡན་རེ་ཐབས་ཤེས་ཨ་རེ་བྱེད་པའི་གོ་བ་ཡོང་རེ་ཡོང་ཡོད་ཁོ་རང་ཡོད་མ་རེད་ས་ཆ་ཁ་ཤས་ལ་ཕར་ཁྱབ་ཚར་རེ་རེད། དེ་འདྲའི་གཟིགས་ཡུལ། གཏན་འདིར་བསྟན་བསམ་བློའི་ནང་ལ་མ། ཁུ་མ་བསྡད་ཞིབ་ཆུང། དེ་བྱུང། ཨ་ནི་ཐ་མ་ཐ་མ་ཐ་མ་ཁོ་ལ་ད་གང་བྱས། ཁོ་རང་ཚོ་ལ་རྟགས་དགུ་རྒྱག་ན་དེ་འདྲ་ཡིན་ད། ད་གང་བྱས་ངན་མི་གོ་བྱུང་ན་ཚུར་བསྡུ་ཐུབ་ན་ཡག་པོ་འདུག་རྟགས་ངན་མ་བྱུང་ན་སྐུ་མཁྱེན་ད། དེ་ད་དེ་ཡོད་པ་དེ་ཚོ། གཅིག་ཕར་ཚུར་ཡང་བསྐྱར། པར་གཅིག་རེ་གཙང་མར་བཟོ་ཡས་དང་ནོར་དེ་ཚོ་ལ་ནོར་བཅོས་རེ་བྱེད་ཡས་འདུག་ན་ཅིག་བལྟ་རོགས་བྱེད་དང་ཟེར། ཨོ་ཐུག་སི་ལབ་པ་ཡིན། ག་རེ་རེད་ཟེར་ན་ངས་ཁོ་ལ། ཕ་ཡུལ་ཞུ་ཞུས་རེད། ཁྱེད་དང་ང་རང་ལབ་ཡས་ཟེར་ཞེ་དྲག་ཡོད་མ་རེད་ན་སོ་སོའི། ཞེས་ཟེར་ཁོ་ཏག་ཏག་མེད་ས། གཅིག་ནས་དེ་རེད་གཉིས་ནས་ད་གར་སོ་རེད། ཨ་ནི། གང་བྱས་ཁོ་ལ་ངས་ཁོ་ལ་སྡུག་ཤོག་ཁོ་ལ་ག་རེ་ཡོད་རེད་ཟེར་ན། འཛིན་གྲྭའི་ནང་ལ་དཔེ་ཁྲིད་བྱེད་ན་མ་བྱུང་དཔེ་ཆ་ཀློག་ཁ་བྱེད་དུས་ས་ཨ་ནི་འཛིན་གྲྭའི་ནང་ནས་གཅིག་བལྟ་ས་ཁྱབ་སྒོར་གཅིག་ཟེར་བལྟ་འགའ་བྱས་ན། ཨ་ནི་ཁོ་ལ་ལན་རྒྱག་ཉེས་སུ་འདྲ་ཅིག་ཡོད་ནས་ཏི་ཁོ་ལ་ཏི་པུ་པའི་གངས་དཀར་ལ་ཁ་བརྡའི་དམ་པ་ཚོ་བཙན་བྱས་ཡབ་ཀྱི་དོན་དག་རྡོག་རྡོག་གོ་ལ་དོན་དག་ཅིག་ཁྱེར་ཅིག་གི་ཆུ་ཚོད་གཅིག་བརྩིག་གི་འདུག་དོན་དག་ཅིག་ཁྱེར་ཅིག་གང་ལ་སྐྱེལ་མཐའ་མ་མཐའ་མ་གོ་ལ་ནི་ཆུ་ཚོད་གཅིག་གི་ནང་ལ་ནི་དོན་དག་གྲུབ་འབྲས་རིང་པོ་རྡོག་རྡོག་འདི་རིང་སེ་ཡ་རི་བོ་གཞུང་གི་དགོངས་པ་འདི་འདྲར་ལན་ཡོད་རྩ་ནས་མེད་པ་དེ་འདྲའི་སོར་མང་པོ་ཆེ་བ་ཅིག་ཆགས་བསྡད་ཡ་རེད་ཨེ་ཡིན་དུས་དེའི་ནང་ལ་ང་རང་སེམས་འཚབ་ཆེ་ཤོས་དེ་རང་བྱུང། ཡང་ན་ད་ཁ་སང་ཁོ་རང་ཚོ་ལ་ད་སྐུ་མཁྱེན་ད་དེ་འདྲའི་ཡིན། ཅི་ཟེར་རིགས་དེ་སུ་གཅིག་སྟོན་ཐབས་རེ་བྱེད་ན་སྐུ་མཁྱེན་གང་ཐུབ་ན་ཅིག་བྱེད་རོགས་གྱིས་ཨ་ནི་ཅིག།